ད་ད་རེས་སྐྱིད་སྡུག་འདི་ཨིན་ད་འབྲུག་པ་འདི་བྱུས་པའི་ཨིམ་ལས་ཨིན་ད་འདིན་པ་ལན་ད་རོའི་ཨ་ད་ཧ་ལུ་སུམ་པའི་ར་དེ་སྐྱིད་འདིལ་གི་སྐད་འདི་སུའེ་བཏབ་གོ་ཐེན་བེའུ་ད་ལུ་ད་རོའི་དེ་ལ་ཡོབ་འདི་སུ་ལུ་བཏབ་མ་དེའུ་བོམ་ཐེན་སི་ནི་མེ་སི་ཤུ་ནི་ལ་ད་ད་རེས་ཏཱ་ཤེལ་པ་ཚུ་འབྲུག་རྒྱལ་ཁབ་ན་ལུ་འོང་ཆོ་འདི་བེ་འདི་བེ་རོའི

མ་པ་གྷ་ར་བེ་རུ་ཏུབ་ཨིན་རུ་ར་དེ་ན་ང་ཅི་ནག་གི་གོ་བ་ལེན་ཐང་ཅི་དང། ལ་ལེན་ཐབ་ཐང་གི་ཁེ་ཕེན་ལུ་བེ་ཏའུ་ད་ལུ་དེ་འབྲོག་ལ་འབྲོག་ལ་སྤྲུལ་མི་དེའི་གྲབ་བཟུམ་ཅི་བེ་ཡ་སི་ནུ། དེ་ཙི་ཅི་ལེ་ཞིམ་བེ་ཕོབ་ཏ་བ་ཅིན་མ་བཞི་གི་དེ་ཐོ་ཐོ་ལ་བི་གི་ཐེག་ལ་བི་གི་ལུག་གི་ཚི་ལུ་དེ་ན་མི་སི་མི་རྒྱལ་ཁབ་ལུ་ཕེན་བོམ་བེ་ཐོ་ཐོབ་བཟུམ་བེ། བསླབ་པའི་ལུགས་ཀྱི་ཚིག་ལུགས་མི་སྟོང་ཕྲག་ལྔ་བཅུ་དེ་ཆུ་ལས་ཁེ་ཕན་ཐོབ་དུས་ཡོད་བསླབ་མེད་སྟོང་ཕྲག་ལྔ་བཅུ་དེ་ནང་ན་རྫུས་ལྟ་བ་བྱས་ནས་ག་ལྟ་ག་ན་མེད་མི་ཤེས་པའི་ཆུ་ནི་བས་ལ་ཤིབ་ཉི་ཏིག་མི་སྟོང་ཕྲག་བཅུ་ཐམ་བཅུ་གཅིག་དེ་བྱས་ཏེ་འདུག་ལ། དེ་ན་ལག་པས་མི་འདི་སུ་བདེ་ཡོབ་འདི་སུ Tour Operator འདི་སུ Guide འདི་སུ་ཟ་ཁ་གི་སྦྱིན་བདག་འདི་སུ་འགྲོ་ལྟ་དེ་དེ་སྟོང་ཕྲག་བཅད་ལྔ་དེ་བྱས་ཏེ་ཐུན་མི་འཛོམས་པའི་ཚོ་ཡིས་ང་བྱས་ཀི་སྟོང་ཕྲག་ལྔ་བཅུ་དེ་ང་བྱས་ཀི་ཙི་ཁྲ་ན་བདག་སུན་མེད་མ་ཐོན་ཨིན་རུ་དུ་དོ་ན་ཙི་ཁྲ་གི་ལོ་ཆུང་མེད་མེད་ཁྱིས་མི་ནོངས་སེ་ནོངས་མེད་ལ། འབྲོག་ལ་སྤྲུལ་མི་གིས་སྔ་ཕྱི་རྒྱལ་ཁབ་ནོམ་ན་ལུ་ཉུང་ཤོས་ཉུང་ཤོས་ཉིན་རེ་ན་ལུ་འབྲོག་ལ་ཉིས་བརྒྱ་ལྔ་བཅུ་སྤྲུལ་གོ་ཟེར་ཡོད་དེ་ན་ལུ་སྟབས་མ་བདེའུ་ག་དེ་བེ་ར་ཡོད་ག་ང་ཕྱི་ར་ག་ར་གིས་ལས་བྱེད་མི་ཁེན་ལ་དེ་བོད་ད་ལུ་ཕྱི་ལིབ་ཁོ་ར་གིས་དབྱུ་ཁ་ཁྱིམ་དེ་ན་ལས་ཐོན་ནུ་འོང་མི་སྐབས་ལུ་འབྲུ་རྒྱལ་ཁབ་ན་འཇོག་དོ་ཟེར་བུ་ད་འབྲོག་ལ་ག་དེ་རེ་སྟོད་དོ་ག་ཟེ་ང་ཕྱི་རྒྱལ་ཁབ་ན་ག་དེ་རེ་འོང་བསྡད་ག་ཟེར་བུ་ད་ལུ་ང་གིས་ང་ཕྱི་གིས་བེ་བ་ཅིན་ཙི་ཁྲ་ཆི་ཏུན་ཏའ་བི་བེའུ་ད་ལུ།

རྟ་ཤེལ་ན་ལ་བེ་མེ་དུ་སི་ལ་བོང་བབས་ན་མི་ཡིན་སེ་མི་ཐོབ་དོ་ཟུམ་བེ་མེ་ཙི་ཅི་ལེ་ཤིན་བེ་ཕོབ་ཐབས་ན་ལུ་ག་ཡེ་ཏི་སུ་གི་ཉིམ་རེ་ན་ལུ་འགྲོ་ལ་བརྒྱ་སྤྱི་དང་བརྒྱ་དང་ལྔ་བཅུ་གི་བར་ན་ཡེ་མི་ཐོབ་བེ་ལ། ཟ་ཁ་ན་ལ་བེ་མེ་དུ་སུ་མ་ཤོ་གི་ར་ཏི་ལབ་མེ་ཟ་ཁ་ན་ལ་བེ་མེ་དུ་སུན་ཕི་ལིབ་ཅི་ཟ་ཁ་ན་བཞེ་གོ་སའོ་ད་ལུ་བཞེ་གོ་གི་གུང་ཏི་རུ་སུམ་བརྒྱ་དང་བཞི་བརྒྱ་ལྔ་བཅུ་དེ་བཅས་ཀི་བར་ན་ལེ་གི་སྤྲོད་མི་མི་ནོ་སི་ཤོ་ནི་བེ་ཡིན་ལ། ད་ནི་བེ་ག་ལིན་ས་ཁ་ཐི་ན་གི་བཞེད་དགོས་ཀྱི་སྤུས་ཚད་མི་སྒྲུབ་ཀྱི་ཇོ་ས་རོའི་སུམ་བརྒྱ་བཞི་བརྒྱ་དེ་ཅི་སྤྲོད་དགོས་པའི་ཕྱི་ལི་བཅུ་ཇོ་ས་རོའི་སུམ་བརྒྱ་བཞི་བརྒྱ་དེ་ཅི་སྤྲོད་དགོས་བེ་ག་ལི་ས་ཁ་གི་སྦྱིན་བདག་གི་ལོའི་དབང་བོབ་ན་མི་སི་མི་མི་ས་ཁ་གི་སྦྱིན་བདག་གི་ལོའི་དབང་བོབ་མི་བེ་ག་ལི་ང་ཆི་རི་ན་ཇོན་ས་ཁ་ན་ལ་བེ་མི་དུ་ས་ཀ་ར་རྡོ་རི་ཏི་རུ་སྟོང་ཕྲག་བདུན་བདུན་བརྒྱད་བརྒྱ་ར་ཡིན་ལ་ཁོང་གི་ཏོ་ལོབ།

ཟ་ཁ་གི་སྦྱིན་བདག་གིས་ཟ་ཁ་འདི་འདི་ཅི་བཟོ་འདི་གི་བའི་དབང་པོ་བཅུ་ཐེག་བཟོ་གས་ཟུ་རུ་བཟོ་མ་བཟོ་བ་ང་ཆི་ནག་གི་ལྟ་ཞལ་གི་སྲིད་ཇུས་དྲི་བྲུ་མི་བི་གི་སྲིད་ཇུས་འདི་གི་ལ་བེ་གོ་བཞག་གོ་མ་འདི་ཀ་ཀ་བེ་དེ་ང་ཆི་ར་གཞུང་འབྲེལ་གི་ཧུང་ལེ་ཁ་ལབ་ད་འདི་ལྟ་ཞལ་ཁ་ཆི་ཡི་སེ་ད་འདི་བེ་ང་ཆི་ནག་ལུ་སྟབས་མ་འདུག་ལས་ཤ་འདུག་སེ་བེ་ནི་འདི་གི་དེ་ནང་ཁུལ་གི་ཁྱད་ཆོས་རྒྱལ་ཁབ་ཕྱི་ཁ་གི་ཁྱད་ཆོས་འདི་སུ་ག་ར་བཙུགས་བེ་དེ་ང་ཆེ་བསྟུན་ཤུགས་འབྲུ་བསྟུན་ལོག་ཅི་ལོག་ཅི་བེ་ཡི་ལ

ཕན་ཐོགས་ནོ་དེ་བ་དང་ཕན་ནི་ངེས་ཏིག་ཐོགས་གོ་བས་སྤུས་ཚད་ཅན་པའི་ཐོགས་པའི་དེ་དེ་བཟོ་བཟོ་དུ་ག་ཟེར་བ་ཅན་མི་ནོ་ཟེར་ཞོ་ནི་བས་ཡིན་ལ། ད་ཤེལ་ཏིག་གི་རྒྱལ་ཁབ་ཀྱི་དུ་ཕན་ག་དེ་བས་ཐོགས་ནོ་ག་ཟེར་བ་ཅན་དེ་ལྟར། མི་སྟོང་ཕྲག་ལྔ་བཅུ་དེ་ཅི་ལག་ཡོབ་བྱེད་ནོ་ཟེར་མེད་མ་ཞེ་ན་མི་སྟོང་ཕྲག་ལྔ་བཅུ་དེ་ཅི་དགུ་ཐོན་པ་སོ་པ་བཞི་ཞབས་མེད་མེད་ག་ཟེར་བའི་ལུགས་བརྗོད་ཡོང་མེད་ལ། ལྟ་ཞལ་འདིས་སྔ་ཕྱི་རྒྱལ་ཁབ་ན་ལུ་བྷེན་ག་དེ་བས་མཐོ་ནུ་ག་ཟེར་ལབ། གསུང་འཕྲོས་དུས་དེ་བས་མེད་པ་ལ། ལྟ་ཞལ་འདིས་སྔ་ཕྱི་རྒྱལ་ཁབ་ན་ལུ་ག་དེ་བས་ནུས་ནུ་ག་དང་ག་དེ་བས་ནུས་ནུས་ཀྱི་ཉེན་ཁ་འདུག་ག་ཟེར་གྱི་ལོ་རྒྱུས་མ་ལབ་བས། ད Pandemic འདིས་སྔ་ཕྱི་ལོ་ཡོན་དུས་ལས་ཤ་སྟོན་མི་སྣ་ལས་སྤྱིས་ག་ཅི་སྟོན་ཡིན་ཟེར་བ་བྱིན། རྒྱལ་ཁབ་ག་ར་གི་དཔལ་འབྱོར་གྱི་གཞི་བཅའམ་བློ་གཏད་སུ་རྡོ་བཏད་སུ་དེ་ལྟ་ཞལ་ལོ་བྷེན་མི་འདི་སུ་ཁོང་ཟླ་ངོ་གཉིས་གསུམ་བཅས་ཀྱི་ནང་ཁྱོད་ན་ར་དེ་སྔ་ཕྱི་ར་བྷེ་སྐྱེས་ན་ཁ་ན་ལབ་བ་བྱིན་བོང་གོ་ཐུབ་འདི་ཐོན་སྲིད་ཡིན་ཟེར་ཞོན་དུས་བས་ལ།

ཏཱ་ཤེལ་གྱི་གཙོ་བོ་སྟོན་བདུད་ཀྱི་བས་རྒྱལ་ཁབ་གཅིག་གི་དཔལ་འབྱོར་སྟེགས་བུ་བཞི་བསྡོམས་སྐྱབས་འཇགས་མེད་ཀྱི་རྒྱལ་ཁབ་ད་རེས་ལོག་གི་ལོག་མ་ཐེ་བ་དུས་མི་ལས་ཤ་ཡོད་མི་ལ་ལས་ང་ཆེ་འགྲོ་རྒྱལ་ཁབ་དེ་ན་མ་ཚུད་མི་དེ་དོ་དོ་ཚུན་ཚུན་ང་བྱེད་ཀྱི་ཏཱ་ཤེལ་དུ་གནམ་ཡིན་སྲིད་མི་གཙོ་བོ་མ་དོན་འདི་གི་ཡིན་ཟེར་ཞུ་ནི་མེད་ང་ར་གི་བེ་བ་ཆེན་དེ་བས་ནོག་མི་ལ་དེ་བ་དང་གཙོ་བོ་མི་སྟོན་ཚེ་རིང་མེད་གཙོ་བོ་སྟོན་བདའ་ལུ་སྤུས་ཚོད་ཅན་བས་རྒྱལ་ཁབ་ན་ལུ་འོང་བ་བས་འོང་རྩུབ་ང་ཅི་རིགས་མི་སྒྲུབ་མི་རེ་རེ་བཞིན་དུ་ལུ་ཁེ་ཕན་ལས་བཞིན་བས་ཁེ་ཕན་ཚག་དུ་ལུ་ཧམ་པ་གཉིས་བས་འདུག་ལ་ཁེ་ཕན་ཚག་དུ་ལུ།